གཟིགས་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་དུ་བཙན་བྱོལ་བོད་མིའི་གཏན་སློབ་གཉིས་པ་དེ་སིམ་ལར་གསར་འཛུགས་གནང་པའི་སྐབས་ཀྱི་གནས་ཚུལ་སྐོར་ལ་ཨ་རིའི་རླུང་འཕྲིན་ཁང་གི་འགན་འཛིན་སྐུ་ངོ་བསྟན་འཛིན་རྣམ་རྒྱལ་ལགས་ལྷན་དུ་བགྲོ་གླེང་ཞུ་རྒྱུ་ཡིན། སིམ་ལ་སློབ་གྲྭ་གཉིས་པ་དབུ་འབྱེད་གནང་ཡ་ཐུགས་གཏན་འཁེལ་སོང་བ། ངའི་པཱ་ལགས་དམ་པ་དེ་སིམ་ལའི་སློབ་སྤྱི་ལ་ཕེབས། བོད་གཞུང་གིས་ཆ་འགྲོས་བཏང་ཐུབ་ཀྱི་ཡོད་ནའི་འདྲ་མེད་ནའི་འདྲ་ད་ག་འདྲ་ཛ་དྲག་པོ་བྱས་བྱས། དབུ་འབྱེད་གནང་བས། རྒྱ་ནག་གིས་བོད་ཀྱི་ཐོག་ལ་དྲག་པོའི་དམག་དྲངས་ཏེ་བོད་ས་ཡོངས་རྫོགས་དབང་བསྒྱུར་བྱས་པའི་རྐྱེན་གྱིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་མི་ཁྲི་བརྒྱད་ལྷག་ཙམ་ཞིག་རྒྱ་གར་དུ་བཙན་བྱོལ་དུ་ཕེབས་དགོས་བྱུང་བའི་རྗེས་ལ ྋགོང་ས་མཆོག་ནས་བོད་ཕྲུག་ན་གཞོན་ཚོ་ལ་ཤེས་ཡོན་སློབ་སྦྱོང་སྤྲོད་རྒྱུ་དེ་གལ་ཆེ་དོན་ཆེན་དུ་གཟིགས་ཏེ་བཙན་བྱོལ་དུ་བོད་པའི་སློབ་གྲྭ་ཟུར་འཛུགས་གནང་རྒྱུའི་དགོངས་པ་རྒྱ་ཆེ་ཞིག་བཞེས་ཡོད་པ་ལྟར་མ་སུ་རི་གཏན་སློབ་ཀྱི་རྗེས་སུ་སིམ་ལར་སློབ་གྲྭ་གཉིས་པ་ཞིག་གསར་འཛུགས་གནང་ཡོད་པ་རེད། ལགས་སོ་སྐུ་ངོ་བསྟན་འཛིན་རྣམ་རྒྱལ་ལགས་ཨ་ནི་ལས་རིམ་སྔོན་མའི་ནང་ལ་ཡང་ད་སྐུ་ངོ་ནས་མ་སུ་རི་ལ་ཡང་ཐོག་མར་གཏན་སློབ་གསར་འཛུགས་གནང་པའི་སྐབས་ཀྱི་གནས་ཚུལ་ངོ་སྤྲོད་གནང་ཚར་བ་རེད། དེ་ནས་སིམ་ལར་བཙན་བྱོལ་བོད་མིའི་སློབ་གྲྭ་གཉིས་པ་ཞིག་གསར་འཛུགས་གནང་པའི་སྐབས་སུའང་སྐུ་ངོ་སིམ་ལར་ཕེབས་ཡོད་ཟེར་བ། ལགས་རེད་ད་མ་སུ་རི་ལ་ལྔ་བཅུ་ང་དགུའི་ལོ་མཇུག་ནས་ཨ་ནི་དྲུག་ཅུ་ཐམ་པའི་ཟླ་མཇུག་ཟེར་བའི་ཟླ་མཇུག་དགུན་ཁ་བར་དུ་རེད། ཨ་དེ་ནས་དེའི་རྗེས་ལ་སིམ་ལ་ལ་བཅར་ཡ་འདི་ད་བོད་གཞུང་གིས་དེ་དུས་སློབ་གྲྭ་གཉིས་པ་ཅིག་དབུ་འབྱེད་གནང་ཡ་གི་ཐུགས་གཏན་འཁེལ་བ་རེད་སློབ་གྲྭ་གཉིས་པ་དབུ་འབྱེད་གནང་བྱས་ད་འདི་སིམ་ལ་དབུ་འབྱེད་གནང་ཡ་ཐུགས་གཏན་འཁེལ་སོང་བ་འདིའི་སྐབས་དེར་ངའི་པཱ་ལགས་དམ་པ་འདི་སིམ་ལའི་སློབ་སྤྱི་ལ་ཕེབས་པ་རེད། ཨ་ནི་ཐོག་མ། སློབ་སྤྱི་ལ་ཕེབས་དུས་ངའི་པཱ་ལགས་དམ་པ་དེ་དང། ཁོང་བསམ་མཆོག་ལགས་ནོར་ནང་བསམ་མཆོག་ལགས་ཆ་འགྲིག་བྱས་བྱས་ཕེབས་རེད། ད་དྲུག་ཅུ་ཐམ་པའི་ལོ་མཇུག་དྲུག་ཅུ་རེ་གཅིག་ལ་ང་ཚོ་སིམ་ལ་ལ་བཅར། ཨ་ནི་སིམ་ལའི་སློབ་གྲྭ་དེ་གསར་པ་དབུ་ཚུགས་པའི་སྒང་དེར་ང་ཚོ་ཐོག་མ། སློབ་གྲྭར་འབྱོར་དུས་སློབ་གྲྭ་གཅིག་ཀྱང་མི་འདུག་ཁང་པ་ཚང་མ་སྟོང་པ་རེད་བཞག་ཁང་པ་དེ་གའི་ཉེ་འགྲམ་ཡོད་པའི Bishop Cotton ཟེར་ཡ་རྒྱ་གར་གྱི་ཨིན་ཇི་སློབ་གྲྭ་ཆེན་པོ་ཅིག་རེད། འདི་ཐོག་མར་ཚུགས་སའི་ཁང་པ་དེ་གའི་རེད་ཟེར Bishop Cotton School འཛིན་གྲྭའི་ཁང་པ་ཆེན་པོ་ཞིག་ཨ་ནི་གཅིག་ཉལ་ཁང་དང་དེ་འདྲའི་གང་ལ་གང་འཚམས་སློབ་གྲྭ་བ་བརྒྱ་ཉིས་བརྒྱ་བཞུགས་ཡ་ཡོད་པའི་ཁང་མི་རབས་ཁ་ཤས་ཤིག་ཡོད་རེད་དེ། སློབ་གྲྭ་དབུ་ཚུགས་བྱས་ཨ་ནི་སློབ་གྲྭ་བ་དེ་གའི་མང་ཆེ་ཕྱི་ལོགས་ནས་གང་ལ་གང་འཚམས་སླེབས་ཡོད་རེད་ཅིག་བཀའ་བློན་སྦུག་རྡོ་རྗེ་གླིང་དེ་འདྲ་ཡིན་ནའི་མང་ཆེ་ང་ཚོ་དེ་དུས་ལམ་བཟོ་ཁག་ལ་ཡོད་པ་དེ་གའི་རེད། དྲུག་ཅུ་ཐམ་པའི་ལོ་མཇུག་ཏུ་བ་ང་ཚོ་བོད་ནས་སླེབས་པ་བཙན་བྱོལ་གྱི་ད་སྐྱབས་བཅོལ་སླེབས་པའི་བོད་མི་སྟོང་ཕྲག་མང་པོ་རྒྱ་གར་གཞུང་གིས་མི་སྐྱབས་བཅོལ་གྱི་གོ་སྐབས་གནང་བ་རེད་དེ་ཡིན་ནའི་ལམ་སང་ལས་ཀ་ཅིག་ལ་བཞག་རྗེས་ས་ཁུལ་མང་པོར་བཀྲམས་པ་རེད་ད་འབྲས་ལྗོངས་དང་ཌལ་ཧོ་སི་སེ་དང་བཀྲམས་ཏེ་དེ་དུས་ལམ་བཟོ་བྱེད་མཁན་ཤུགས་ཆེན་པོ་གཅིག་སིམ་ལའི་ཁུལ་ལ་རེད། དེ་དུས་སིམ་ལའི་ཁུལ་ཡ། ལམ་བཟོ་གནང་མཁན་ཚོའི་གནས་སྟངས་དང་དཀའ་ངལ་ཆེན་པོ་ཞེ་པོ་ཡོད་པ་གཅིག་གོ་བྱུང། དེ་དག་ག་འདྲ་བྱས་རེད་དགོངས་ཡོད། སིམ་ལའི་ཁུལ་ཟེར་དུས་ད་མང་ཆེ་རི་རྒྱུད་ནང་རེད་པ་བོད་པ་ཚོ་སྐྱབས་བཅོལ་ཡིན་པ་ལ་དེ་ནས་ཉི་མ་དང་པོ་ནས་དངོས་གནས་དཀའ་ལས་རྒྱབ་རེད་ག་ཚད་ཁོས་སྐྱོབ་གསོ་གཅིག་པོ་ལེན་བྱས་བསྡད་ཡོད་མ་རེད་ཟེར་ཡ་འདི་ཡང་མཚམས་མཚམས་ལ་ཡིད་ལ་འཁོར་གྱི་འདུག་མང་པོས་ཕྱི་རྒྱལ་ཡིན་ནའི་རེད་རྒྱ་གར་དེ་མང་པོས་བོད་པ་ཚོ་བས་སྐྱབས་བཅོལ་སླེབས་རྒྱ་གར་གཞུང་བཀའ་དྲིན་གཅིག་པོ་གིས་གསོས་པ་སོ་འདི་གཅིག་པོ་མ་རེད་སྐྱབས་བཅོལ་ཡོད་པ་དེ་ཆབས་ཅིག་བོད་པ་ཚོ་ལམ་བཟོ་ཁག་ལ་ཉི་མ་དང་པོ་ནས་དཀའ་ལས་རྒྱབ་རེད་དཀའ་ལས་རྒྱབ་བྱས་གླ་ཆ་ཆུང་ཆུང་ཐོག་ཅིག་ཐོག་ལ་སོ་སོ་སོ་ད་འཚོ་ཐབས་བྱས་གནས་པ་རེད། ཁོའི། སིམ་ལའི་ཁུལ་དུ། ལམ་བཟོ་མང་པོ་ཡོད་རེད། ཨ་ནི་ང། ལམ་བཟོ་ཡོད་ས་དང་ས་ཆ་ཁ་ཤས་རུ་འགྲོ་ཡག་བྱུང། གཅིག་དང་བསླབ་གྲྭ་དེ་འདྲ་སླེབས་ཀྱི་ཡོད་རེད་གཉིས་ནས། དེའི་སྐབས་དུ་བ་ཡང། ཕྱི་རྒྱལ་རོགས་ཚོགས་དང་འབྲེལ་བ་ཡོད་པའི་མི་སྣ་དེ་འདྲས། ལམ་བཟོ་ཁག་ལྟ་ག་འགྲོ་གི་ཡིན་ཟེར་མཁན་དེ་འདྲའི་སྐབས་ལ་ཡང།

གངས་ཞིག་དང་སྐྱེས་པ་བརྒྱབ་ནས་ད་གངས་དཀྱིལ་གུར་ནང་བསྡད་རྒྱུ་རེད་འདུག་ཟེར་བྱས་བོད་པ་དེ་དུས་དཀའ་ངལ་ཆེན་བསྡད་ཡོད་རེད་ཨ་ནི་ཡིན་ནའི། ཉུང་མཐའ་ཛ་དྲག་གི་སྐྱོབ་གསོ་རེ་ག་རེ་ནས་རེ་ཞིག་སླེབས་ཡོད་རེད་ཨ་ནི་ང་ཚོའི་ཅིག་ལམ་བཟོ་ཁག་གི་འགན་འཛིན་དང་དེ་འདྲ་མང་པོ་མིན་གཞུང་ནས་བསྐོ་གཞག་གནང་ཐུབ་འདུག་ང་ཁོས་གྷི་ཛེ་མན་སི་ནས་ཡང་རྒྱ་གར་གཞུང་ལ་ཛ་དྲག་གི་སྙན་ཞུ་ཞུ་ཡ་ཡོད་པ་བསམ་ནས་ས་ཐོག་གི་རྒྱ་གར་དཔོན་རིགས་ཁག་ཡིན་ནའི་རེད་དེ་མེད་ན་ཡང་རོགས་ཚོགས་ཀྱི་དེ་འདྲ་ཡོང་དུས་ག་དུས་ཡིན་ནའི་སྒྲིག་འཛུགས་ཅིག་ཐོག་ནས་བྱེད་དུས་ཐུགས་ཕན་གསོས་པ་ཞེ་དྲག་བྱུང་བར་བསམ་འདུག་འདུག་བཤད་བྱས་བསླབ་གྲྭ་མང་པོ་དེ་ནས་སླེབས་པ་རེད། ད་སྐབས་དེ་དུས་གོང་གསུངས་ནང་བཞིན་སིམ་ལའི་བསླབ་གྲྭ་དེ་ལམ་བཟོ་ལ་ཡོད་མཁན་བོད་མི།

དགེ་རྒན་ཐོག་མ་དེ་ཚོ་ད་གིན་ཞུས་པ་ནང་བཞིན་རེད་མ་སུ་རི་བསླབ་གྲྭ་ལྔ་བཅུ་ཁོངས་ནས་དགེ་རྒན་ཁ་ཤས་ཤིག་ཕེབས་སོང་དེ་ནང་ངས་དྲན་པ་བཤད་ཟུར་གྱི་ཞབས་ཕྱིའི་ཁོངས་གཏོགས་ཡིན་པ་གཅིག་བྱས་ཨ་ནི་འབྱོར་རྒྱས་ཀྱི་སྲས་གཅིག་བྱས་དགེ་རྒན་ནང་ཨ་ནི་དེ་དུས་ཆོས་དགེའི་ནང་དང་པོ་ཕེབས་མཁན་ཟམ་གདོང་རིན་པོ་ཆེ་ཕེབས་སོང་ཟམ་གདོང་རིན་པོ་ཆེ་ཆོས་དགེ་བྱས་བྱས་ཕེབས། ཁོང་དགེ་རྒན་དེ་ཚོ་ད་ང་ཚོའི་མ་སུ་རི་ཁོངས་གཏོགས་ནས་ཕེབས་ཨ་ནི། སིམ་ལའི་བསླབ་གྲྭ་ཚུགས་རེད། སིམ་ལའི་བསླབ་གྲྭ་ཚུགས་ནས་ང་ཚོ་དྲུག་ཅུ་རེ་གཉིས་ཀྱི་ད་གིས་ནས་སྐབས་དུ་ད་རྡོ་ཆེ་ལིར་བག་ཆགས་པ་རེད་དེ། དེའི་སྐབས་རྡོ་བག་ཆེ་ནས་ཨ་ནི། གཞི་ནས་རྒྱ་གར་གཞུང་གིས་བཙན་བྱོལ་ཡོད་པའི་བོད་ཕྲུག་ཚོ་བདག་པོ་སྐྱོང་ཡ་ད། ཨ་ནི་རྒྱ་གར་གཞུང་གིས་འཛིན་སྐྱོང་གནང་པའི་ད་ད་བོད་པའི་བསླབ་གྲྭ་ཁ་སྦྱོར་བ། ཨ་ནི་འདི་དྲུག་ཅུ་རེ་གཉིས་ཀྱི་ཟླ་བཅུ་གཅིག་ནས་འགོ་ཚུགས་པ་རེད། ཁོས་འདི་བར་དུ་བོད་གཞུང་གི་ད་ཆ་འགྲོ་བཏང་ཐུབ་ཀྱི་ཡོད་ནའང་འདྲ་མེད་ནའང་འདྲ་ད་གང་ལྟར་ཛ་དྲག་པོ་བྱས་བྱས་སིམ་ལ་དང་མ་སུ་རི་ལ་དབུ་འབྱེད་གནང་བ་རེད་གཅིག་བྱེད་དུས་འདི་དབུ་འབྱེད་གནང་བ་འདིས་ཨ་ནི་བསླབ་གྲྭ་བ་ག་ཚད་ཡོད་པ་དཀའ་ངལ་ག་རེ་ཡོད་པ་འདི

ད་དེ་ཚོ་ཚང་མ་དབྱིན་ཇིའི་མིང་རེད་བ། དེ་དུས་དབྱིན་ཇིའི་ཁང་པའི་མིང། དེ་འདྲའི་ནང་ལ་བུ་བཅོལ་ཁང་སོར་བཞི་གཉིས་བཙུགས་བྱས་རེ་རེའི་ནང་ལ་སྤུ་གུ་ལྔ་བཅུ་བརྒྱ་ཙམ་རེ་འགྲོ་བ་དེ་ཚོ་མང་ཆེ་ཡང་ལོ་ཆུང་ཆུང་དྭ་ཕྲུག་དེ་མིན་ན་ཕ་མ་གཅིག་མེད་པ་ཟེར་དེ་ཛ་དྲག་དེ་འདྲ་བཟོས་པ་རེད། ཁོས་ཁྱིམ་ཚང་ཟེར་དེ་དེ་དུས་གཞི་ནས་ཚུགས་ཡོད་མ་རེད་ཁྱིམ་ཚང་ཟེར་དེ་གཞུག་ལ། མ་སུ་རི་གི་བསླབ་གྲྭ་དེ་རྒྱ་སྐྱེད་གནང་པའི་སྐབས་དེ་ཨ་ནི་ཕྲེང་རིང་ལྷ་ལྕམ་གཞོགས་ཀྱིས་དམིགས་བསལ་ཐུགས་ཁུར་བཞེས་བྱས

ཨ་འདི་སྐབས་དེ་ཛ་དྲག་པོ་བྱུང་བྱས་མང་པོ། ཕ་མ་དང་ཁ་བྲལ་ནང་དང་ཁ་བྲལ་དེ་འདྲའི་གནས་ཚུལ་དཀའ་ངལ་ཡོད་པ་མང་པོ་ཡོད་རེད། འདིའི་ནང་ནས་ད་ཚ་བ་ལུང་པའི་ནང་ལ་འཕྲོད་བསྟེན་དང་དེ་འདྲའི་ཐོག་ལ་དཀའ་ངལ་ཡོད་དུས་དཔེར་ན་སིམ་ལ་ཞིག་ད་དྲན་གྱི་འདུག་ད་སྤུ་གུ་མང་པོ་རྐང་པ་ལག་པ་མགོ་བོ་ག་ས་ག་ལ་རྨ་རུབ་དེ་འདྲའི་ད་ཆུ་སེར་རུབ་དེ་འདྲའི་ཟླ་བ་མང་པོ་དྲག་ཡ་མེད་པ་དེ་འདྲའི་དེ་ཡོད་རེད་ཁོས་ཉིན་ལྟར་རེ

མ་སུ་རི་དང་སིམ་ལར་ཁྱད་ཆོས་ག་རེ་ཡོད་རེད་བསམ་ད་ཁྱད་ཆོས་ཟེར་ནས་ལོ་རྒྱུས་ནང་ཐོག་མར་ད་བཙན་བྱོལ་ནང་གི་སྒྲིག་འཛུགས་ནང་འཛོམས་ས་གསར་ཅིག་ཆགས་བསྡད་ཡོད་རེད་བ། ཨ་ནི་མ་སུ་རི་ནས་ནི་ངས་ཐོག་མར་ཞུ་བ་ནང་བཞིན་རེད། གཞིས་ཆགས་ཀྱི་དབུ་འཛིན་ལས་ཁུངས་ཁག་གི་ལས་བྱེད་དེ་ཚོ་བསླབ་གྲྭ་ལྔ་བཅུ་ནས་ཐོན་པ་རེད། དེ་མིན་པ་ནོར་ཝེ་དང་སུའི་ཏིན་ཟེར་དེ་ཚོ་ལ་བའི་སྤུ་གུ་ཐོག་མར་འགྲོ་ས་དེ་ཚོ་ཡང་མ་སུ་རི་དང་སིམ་ལ་འགྲོ་བ་ནས་བྱུང་བ་རེད་སིམ་ལའི་བསླབ་གྲྭ་དེ་དུས་ང་དྲན་གྱི་འདུག་ང་དང་འཛིན་གྲྭ་གཅིག་པ་ཡིན་ན་ཁ་ཤས་ཤིག་ནོར་ཝེ་དང Denmark ཕྱིན་པ་རེད་མ་སུ་རི་ནས་ནོར་ཝེ Sweden དེ་འདྲའི་ཕྱིན་པ་བྱས་བོད་པ་ཕྱི་ལ་འགྲོ་ཡག་གི་ལས་གཞི་དེ་བསླབ་གྲྭ་འདི་གཉིས་ནས་ཚུགས་པ་བཟོ་ཞིག་རེད་གནང་འོང། ལགས་སོ། མཐའ་མ་དེ་ལ་ད་སྐབས་དེ་དུས་སྐུ་ངོ་གི་ཡབ་ཡིན་པ་ཡིན་ན། སིམ་ལ་བསླབ་གྲྭ་གི་བསླབ་གྲྭའི་སློབ་སྤྱི་གནང་ཡོད་རེད་བཀའ་གནང་སོང་བ་ད་དེ་ག་ནང་བཞིན། ད་གཞུང་ཞབས་རྙིང་པ་མང་པོ་ཅིག་སྐབས་དེ་དུས་ད་བསླབ་གྲྭ་གི་དཀའ་ངལ་བསླབ་གྲྭ་དཀའ་ངལ་རེད་ཡང་གཞུང་ཞབས་རྙིང་པ་ཚོ་ལ། ད་ཞབས་གླ་ཡེ་ནས་མེད་པ་ད་སྐུ་ལས་ད་མང་པོ་ཞིག་བསྐྱོན་ཡོད་རེད་སྐུ་ངོ་གིས་དེ་བར་སྐབས་དེ་དུས་ཀྱི་གནས་ཚུལ་མཇུག་བསྡོམས་ཅིག་གནང་བ་ཡིན་ན་ག་འདྲའི་ཅིག་གཟིགས་གནང་ཡོད་ན། དེའི་སྐབས་དེ་དངོས་གནས

དཱ་ལི་གཅིག་ལས་མེད་ནའང་གྲོགས་སྟོན་ཐུབ་པ། ཏིང་མོ་གཅིག་ལས་མེད་ནའང་བཟས་ཆོག་པའི་གྲོགས་རོ་ཞིག་སྟོན་ཡ་ཡོད་པ་ཚང་མས་དངོས་གནས་དཀའ་ལས་ཞེ་པོ་ཅིག་བསྐྱལ་བའི་དུས་ཚོད་ཞིག་རེད་ཟེར་ནས་དེ་འདྲའི་ངར་དྲན་གྱི་འདུག་གནང་འོང། རེད་ད་ང་ཚོ་བོད་ནང་ལོགས་ཆ་བཞག་པ་ཡིན་ན་དྲུག་ཅུ་རེ་གྲངས་ཀྱི་འགོ་སྟོད་ལྟ་བུ་ལ་དངོས་གནས་ཡང་རྒྱ་ནག་ནང་མུ་གེ་ཆེན་པོ་ཟེར་བྱུང་བྱས་སྐུ་ལས་ཅིག་འཕྲད། ལུང་པ་ཤོར་བའི་ཐོག་ལ་ད་དུང་སྐུ་ངལ་མང་པོ་ཆབ་སྲིད་ཐོག་ནས་སྐུ་ངལ་མང་པོ་ཅིག་འཕྲད་པ། ཕྱི་ཕྱོགས་ལས་དེ་ལ་སྐུ་ངལ་མང་པོ་ཅིག་འཕྲད་པར་ད་དེ་ཚོ་སྒང་ག་ང་ཚོའི་ལྟ་ལུགས་རྒྱུད་ནང་ལ་ཡ་ཚང་མའི་སྐད། སེམས་ཆགས་བྱེད་དགོས་ཡང་ཕྱིར་བར་སྐུ་ངལ་ཐུགས་རྗེ་གནང། དེ་དང་ཕྱོགས་མཚུངས་ང་ཚོའི་ཐེངས་འདིའི་ལས་རིམ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་རྗེས་མ་མཇལ་ཡོང་ཐུགས་རྗེ་ཆེ།